བྱང་ཆུབ་སེམས་དཔའ་འདི་དག་རང་གི་ལུས་ལ། རང་གི་ལུས་ལ་ནི་རལ་གྲི་གིས་སྲང་རེ་རེ་རེ་ནས་བཤགས་ཏེ་བཅད་པ་ཡིན་ན་བཟོད་པ་ལྷག་པར་དུ་འཕེལ་ཐུབ་པ་རེད། དེ་ཡང་བློ་གོམས་པའི་རྗེས་སུ་འགྲོ་བ་རེད་བློ་གོམས་པ་ཟེར་མཁན་ཧ་ཅང་ནི་གལ་ཆེན་པོ་ཞིག་འདྲ་ཡིན་པ་རེད་གོམས་གཤིས་དེ་གོམས་གཤིས་བྱེད་དགོས་པ་རེད། གོམས་གཤིས་དེ་མ་བྱུང་པ་ཡིན་ན་ནི་ང་རང་ཚོ། དགེ་བ་ཕྲ་མོ་གཅིག་ལ་ཡང་གོམས་གཤིས་མེད་པ་ཡིན་ན་རྗེས་ལུས་བྱེད་ཀྱི་ནི་བྱེད་སྙིང་མི་འདོད་དེ་འདྲ་ཆགས་ཀྱི་འདུག་ཨང་གོམས་གཤིས་མེད་པ་ཡིན་ན་དཔེ་ཆ་ལ་ཞིག་ན་གོམས་གཤིས་བྱེད་ཀྱི་དེ་ཚོ་དཔེ་ཆ་མེད་ན་ཁྱོད་བསྡད་མི་ཐུབ་ཨང།

བྱང་ཆུབ་ཀྱི་སེམས་གོང་འཕེལ་དུ་འགྲོ་རུ་བཅུག་ན་སངས་སོ་ན་མི་ཆོག་བློ་དེ་དེ་རྒྱུན་ཆགས་ཀྱིས་ཕར་གོམས་རུ་བཅུག་བྱས་ནས་འོ་དེ་བྱས་པ་ཡིན་ན་དེ་གོང་འཕེལ་འགྲོ་ཟེར། དང་པོ་མི་ཤེས་པའི་ལྕགས་བཟོ། ཤིང་བཟོ་སོགས་ཀྱང་རྗེས་སུ་ཤེས་པ་ན་མི་དཀའ་བ་བཞིན་དུ་རང་གི་ལུས་སོགས་སྦྱིན་པར་གཏོང་བའང། ཕྱིས་གོམས་པ་ན་སྔོ་ཚོད་སྟེར་བའི་ཚོད་དུ་ལས་སླ་བ་འབྱུང་སྟེ་གོམས་ན་སླ་བར་མི་འགྱུར་བའི་དངོས་དེ་འགའ་ཡང་ཡོད་མ་ཡིན། ཞེས་གསུངས་སྔོན་གྱི་སྐྱེས་ཆེན་འགའ་རེས། ཆིབས་རྟ། ཆིབས་རྟ་ལ་ཆིབས་པ་ན། ཞབས་ཡ་གཅིག་ཡོབ་ཏུ་བཙུད་ནས། ཅིག་ཤོས་ཕྱོགས་ཀྱི། ཡོབ་ལ་མ་བཙུད་པའི་བར་ན། ལམ་རིམ་བཤར་སྒོམ། ཚར་བ་ཡོད་པར་གསུངས་པའང་གོམས་པ་ལས་བྱུང་ཟེར། དཔེར་ན་ང་ཚོ་སྔོན་གྱི་སྐྱེས་བུ་དམ་པ་དཔེར་ན། ཨ་མདོ་ནང་ལ་དེ་འདྲ་ཞང་རིན་པོ་ཆེ་ཟེར་ག་ཚོད་བཤད་དེ་ཚོ་དེ་འདྲ་བྱུང་བ་རེད་ཟེར་བ། ཆིབས་རྟ་ལ་ཆིབས་པ་དེ་ཟིན་ན། ཞབས་ཡ་གཅིག་ནི་ཡོབ་ནང་ཚུད་ལ་བཅུག་ཚར་བ་བྱས། ཞབས་ཡ་གཅིག་དེ་ཡོབ་ནང་མ་ཚུད།

དེ་ནས་སྨོན་ལམ་གྱི་སྟོབས་ནི་ཉིན་རེ་དགེ་རྩ་གང་བྱས་པ་རྣམས་དགོང་མོ་ཉལ་ཁར་བྱང་ཆུབ་ཀྱི་སེམས་གཉིས་འཕེལ་ཆེད་དུ་བསྔོ་བའོ། ད་སྨོན་ལམ་གྱི་སྟོབས་ཟེར་དུས་ཉིན་རེ། ཐེག་པ་ཆེན་པོ་དགེ་རྩ་ག་རེ་བསགས་པ་ཡིན་ནའང་བསགས་པ་ཚང་མ་ཐམས་ཅད་རྫོགས་པའི་བྱང་ཆུབ་ཐོབ་པའི་རྒྱུ་ལ་ཡར་བསྔོ་བ་དེ་དེ་ནི་སྨོན་ལམ་གྱི་སྟོབས་ཟེར་མཁན་དེ་ཡིན་པ་རེད། ཨ་ཏོ་སིན་སྟོབས་ལྔ་ཞེས་སྟོབས་ལྔ་ཡང་དག་སྦྱར་བའི་སྟོབས་ལྔ་སྐྱེ་ཡེ་ཟེར་ཏེ་དེ་ཡིན་པ་རེད། དེ་ནི་ཚེ་འདི་ཡི་སྟོབས་ལྔ་ཡིན་ལ་འཆི་ཁ་མའི་སྟོབས་ལྔ་ནི་ཟེར་ད། སྟོབས་ལྔ་པོ་དེ་ལ་ཚེ་འདི་ཡི་སྟོབས་ལྔ་དང་འཆི་ཁ་མའི་སྟོབས་ལྔ་ཁོ་གཉིས་སྟོབས་ལྔ་པོ་དེ་མིང་བཏགས་ཡ་གཅིག་པ་རེད་དེ་ཉམས་སུ་ལེན་པ་དེ་ཡིན་ན་གོ་རིམ་ཏོག་དེ་འདྲ་གི་མེད་རེད་གོ་རིམ་དེ་ཁ་ཁ་རེད་ཁོ་གཉིས། བློ་སྦྱོང་གི་འཕོ་བ་སྟེ་ཐེག་ཆེན་འཕོ་བའི་གདམས་ངག་ནི་སྟོབས་ལྔ་ཉིད་ཡིན་སྤྱོད་ལམ་གཅེས་ཞེས་གསུངས་པ་དེ་ཡིན་ཟེར་ད། འཆི་ཁ་མའི་འཆི་ཁ་གི་ནི་སྟོབས་ལྔ་པོ་དེ་ཡིན་ན་བློ་སྦྱོང་གི་འཕོ་བ་དེ་རེད།

དཀར་པོ་ས་བོན་གྱི་སྟོབས་ནི་དཀར་པོ་ས་བོན་གྱི་སྟོབས་ནི་གང་ལ་ཆགས་ཞེན་ཆེ་བའི་ཀ་ཅ་ཚོ་ཀ་ཅ་ཐམས་ཅད་ཡར་མཆོད་མར་འགྱེད་མར་འགྱེད་བྱེད་པ་སོགས་ཞིང་ཁྱད་པར་ཅན་ལ་གཏོང་བའམ་ཡོ་བྱད་གང་ཡོད་པ་དེ་རྣམས་ཕར་སྐྱེལ་ཚུར་སྐྱེལ་ཕར་སྐྱེལ་ཚུར་སྐྱེལ་གྱིས་གཏོང་རྒྱུ་བསྔོས་ཏེ་ཆགས་ཞེན་མེད་པར་བྱས་ན་ཤི་བའི་རྗེས་སུ་གཞན་གྱིས་དགེ་རྩ་གཏོང་བ་དང་མི་འདྲ་བས་དེ་ཕན་ཚབས་ཆེ་ཟེར། ཨ་ཐུག་ཟེར་ན་རང་གི་ཅ་ལག་ཀ་ཅ་ཟེར་དུས་ཅ་ལག་ཟེར་གི་རེད་བ་རང་གི་ཅ་ལག་ཚང་མ་ཚང་བྱས་ནས་སྔགས་བསགས་ས་ནས་མེད་པར་བཟོས་ནས།

ཨོ་སྦྱིན་པ་གཏོང་དེ་ཁོ་ལ་ཨོ་དེ་འཁྱེར་ནས་ང་ཡི་ལག་པ་ན་བཞག་ཤོག་ཟེར། ང་ཡི་ལག་པ་ན་བཞག་བྱས་ནས་ང་ཡི་བྱ་བ་ལ་ཕར་བལྟས་ཀྱིས་མེད་པ་བྱས་ནས་ཕར་ལན་རེ་བྱས་ཟེར་ནས། ཨོ་དེ་བསྐྱེད་ཚར་ནས་ད་ལྟའི་ཁོ་རང་གི་ལག་པ་ན་ལ་བཞག་ནས་ཕར་བལྟས་པས་མེད་པ་བྱས་པ་ཡིན་ན་དེས་དེ་ཙམ་གྱིས་ཕན་པ་ཆེན་པོ་ཡོང་གི་རེད་བ། ཇི་ལྟར་རང་ཉིད་ཀྱིས་གཏོང་བ་དང་མི་གཞན་གྱིས་གཏོང་བ་དེ་ཕན་ཆེ་ཆུང་ཞེ་དྲག་ཤོར་ས་རང་གིས་གཏོང་བ་དེ་ཡིན་ན་རང་དབང་དུ་བྱས་ཀྱིས་ནས་གཏོང་བ་རེད་གཏོང་དེའི་ཐོག་ལ་དཀའ་ལས་ཁག་ཡོང་གི་རེད་བ། ད་རང་གིས་ཤི་ཚར་ཟིན་ན་གཞན་གྱིས་དགེ་རྩ་གཏོང་བ་བྱས་ཟིན་ན་རང་ལ་དབང་ཡོད་པ་མ་རེད།

དེ་ལྟར་མ་བསྔོས་ན་ནི་རྒྱན་འདོད་ཅི་འཛིན་བྱ་བའི་ས་རྒྱན་འདོད་ནོ་ཅི་དེ། ཅ་ལག་དེ་ག་རེ་གཏོང་ན་ཡང་ཡང་ཉིད་ག་རེ་གཏོང་བ་ཡིན་ན་མེད་པར་བཟོ་དགོས་རེད་མེད་མ་བཟོས་ན་ཁོ་ཤི་ཚར་རོ། ཨ་དེ་ཡི་དགེ་སློང་ལྷུང་བཟེད་ལ་ཆགས་པའི་གང་ཟག་དེའི་སྦྲུལ་ལ་སྐྱེས་ནས་འདི་དེ་ཡི་ས་སངས་རྒྱས་ཀྱིས་དགེ་སློང་ཚོ་ལ་ད་རེས་ནི་དགེ་སློང་ཤི་ས་དེ་ནི་ལ་དགེ་སློང་གཅིག་ཡང་མ་འགྲོ་ཟེར་བཀའ་གནང་ཡོད་པ་རེད། གལ་སྲིད་འགྲོ་བ་ཡིན་ན་དུག་སྦྲུལ་གྱི་ཁ་རླངས་ཕོག་ནས་མི་ཤི་ཡི་མི་དྲག་དང། སངས་རྒྱས་རང་ཉིད་ཕེབས་བྱས་ནས་སངས་རྒྱས་རང་ཉིད་ཕེབས་བྱས་ནས་ལྷུང་བཟེད་དེ་མར་ཁྱེར་ནས་མི་དཀྱིལ་ལ་བཞག་ནས། དེ་བཞིན་གཤེགས་པ་གིས་དེ་ལ་ཆོས་བསྟན་པས་བསྟན་པ་ལ་རབ་ཏུ་བྱོན་ནས་བྱ་བ་གང་ཡང་མ་བྱས་པ་ད་ལྟ་ཡི་ལས་ཉིད་པ་དེ་ལྟ་བུ་ནི་དུད་འགྲོ་ཅིག་ལ་སྐྱེས་ནས་བསྡད་པ་རེད་ལྷུང་བཟེད་ལ་ཆགས་བྱས་ནས་ཨ་དེ་ས་ད་རི་ནས་ཙང་དེ་ཁྱོད་ལྷུང་བཟེད་དེར་བསྡད་ཆོག་གི་མ་རེད་ཕར་རྒྱུགས་ཞེས་ཟེར་ནས་སེ་གོ་ཏོ་དེ་ཁོ་ལ

དབང་ཡོད་ཀྱི་མི་སྐྱེ་བ་ལེན་པའི་ལས་ནི་བསགས་ཐུབ་ཡོད་མ་རེད་པ་མི་སྐྱེ་བ་ལེན་པའི་ལས་དེ་བསགས་མ་ཐུབ་ཡི་ས་དེའི་གྲངས་དུ་ནི་དུད་འགྲོ་དུད་འགྲོ་རྗེས་སུ་རུང་བ་དེ་འདྲ་ཅིག་ལ་སྐྱེས་བྱས་ནས་བསྡད་བརྒྱུད་མི་རིགས། སྡིག་པ་རྭ་ཉག་འདྲ་དང་ལྟོ་འགྲོ་འདྲ་དང་དེ་འདྲ་ལ་སྐྱེ་བ་བླངས་བྱས་ནས་རང་གི་ཅ་ལག་ག་པར་ཡོད་ས་དེ་འཁོར་བྱས་ནས་བསྡད་ལས་ཤེས་ད་རེས་སུ་ཉེ་ཤེས་རབ་གོ་རྒྱུ་འདུག་དེ་འདྲ་ཤེས་ཀྱི་ནི་དེ་ནི་དེ་སྐྱེས་ཤ་དེ་སྡིག་པ་རྭ་ཉག་ཅིག་འདུག་ས་ན་མི་དང་དེ་འདྲ་མང་པོ་ཅིག་ཡོང་གི་འདུག་ཨ་དེ་ཡི་ས། དཀར་པོ་ས་བོན་གྱི་སྟོབས་ཟེར་དེ་རང་ཉིད་མ་ཤི་གོང་ནས་ནི་ཕར་སྐྱེལ་ཚུར་སྐྱེལ་བྱེད་དགོས་རེད་ཟེར། ཁོང་དེ་ལ་ཆགས་ཏེ་ནི་ཤི་བ་ཡིན་ས་སྔོན་དུས་ལས་ཐོས་ས་ཐམས་ཅད་ནི་སྦལ་པ་ཅིག་ལ་སྐྱེས་ཡོད་པ་རེད། སྦལ་པ་དེ་སྔོན་ཐོག་མཐའི་ཤི་ཆེ་ན་དེ་འདྲ་ཅིག་ལ་སྐྱེས་པ་བྱུང་བ་རེད་ཟེར། འགའ་ཞིག་ནི་ཆགས་པའི་དབང་གིས་འཆི་ཁར་འཆི་ཡང་མི་ཐུབ་པ་ལྟ་བུ་བྱུང་སྟེ་ཨ་མདོ་གྲྭ་རྒན་ཞིག་ཞག་ལ་ཆགས་ནས་ཤི་དཀའ་བ་བྱུང་བ་ལ་གུང་ཐང་འཇམ་པའི་དབྱངས་ནས་ཐབས་མཁས་ཀྱིས་དགའ་ལྡན་གྱི་ཞིང་དུ་འདོད་པ་ཐོངས་དང། དེར་རང་ཚོ་ཡི་རིག་གྲྭའི་ཞག་ལས་ཆེས་བཟང་བ་ཡོད་པར་གསུངས་པས་དེ་མ་ཐག་ཏུ་དབུགས་ཆད་ཐུབ་པ་བྱུང་ཟེར། ཨ་མདོ་བཀྲ་ཤིས་འཁྱིལ་སྲིད་ཡིན་དུས་དེ་དུས་འཚོ་བ་ཡག་པོ་ཡོད་ས། ཞག་ནང་ལ་ཞག་ཞེ་དྲག་ཡོད་འདུག་ང་རང་ཚོ་སྨོན་ལམ་ཆེན་པོ་སྐོར་ལ་ཞག་ལོ་ཆེ་ཆུང་དེ་འདྲ་ཁྱེར་ཡོང་བ་མེད་དང་ཞག་ལོ་ཉི་ཆེ་ཆུང་སྐྱེས་པ་ཞིག་ཁྱེར་དེ་འདྲ་ཨ་མདོ་ནས་ཞག་བསགས་བྱས་ནས་ནང་ལ་ཁྱེར་ནས་ཨ་ལས་ཞག་དེ་མ་བཟོ་བར་བར་ཇོ་མོས་མ་བཟོས་ནས་ཇ་བཟོ་ཡས་དེ་འདྲ་བྱས་བར་འགའ་ཞིག་འགའ་ཞིག་ཞག་བསགས་བྱས་ནས་དུད་པོ་དུད་པོ་སྦྱངས་བྱས་ནས་སྲུང་འཁོར་རང་མ་ཐོན་ཨ་མདོ་བཀྲ་ཤིས་འཁྱིལ་ཞག་ཞེ་དྲག་ཆེན་པོ་ཡོད་སྲིད་ས་གྲྭ་རྒན་ཅིག་དུས་རྟག་ཏུ་མང་ཇ་འགྲོ་ནས་ཞག་ལ་དགའ་པོ་ཞེ་དྲག་ཡོད་ཡིན་པ་རེད་ཞག་ལ་དགའ་པོ་ཡོད་ས་ཁོ་ན་བྱས་ཤི་ཁ་ལ་ཁ་རེད་དེ་དབུགས་ཆད་མ་ཐུབ་པ་བྱས་ཞག་དེ་ལ་ཆགས་བསྡད་ནས།

ཞག་ཨ་མདོ་བཀྲ་ཤིས་ལས་མོ་ཡོ་རེ་ཟིན་ཀོ་ལེ་ཨ་ནི་ཞག་དེ་ལས་ཆགས། ཨ་ནི་མགྱོགས་པོ་ཤི་འཕྲོ་བ་བྱུང་བ་རེད། རང་ཅག་ལ་ཡང་དེ་ལྟར་འོང་ཉེན་ཡོད་པས། ཕྱག་ཟུང་སྤོང་བ་གལ་ཆེ། སུ་བགྱིས་པའི་ལྟོ་ནི་འཆི་ཁར་ཤག་ཏོག་ཏོག་བྱེད་པ་དེ། སུ་བགྱིས་པའི་ལྟོ་སྲིང་ཞེས་རོ། སུ་བགྱིས་པའི་ལྟོ་སྲིང་དེ་ད་གི་དེ་ན་སུ་བགྱིས་པ་སྲིང་དེ་རང་གཅིན་རྩེ་རང་གཅིན་རྩེ་དེ་ལ་མེ་དགྲ་ལས་བཏགས་བྱས་ནས་ཁོ་ཡོངས་གྲོལ་ཡོངས་གྲོལ་བྱེད་པའི་སྐབས་ལ་ཕ་བཀག་བྱས་ནས་ཡོང་མ་བཅུག་སེ་ཞེས་རོ།

མ་ཉམས་པ་དེ་འདྲ་ཡིན་ན་གོང་ནས་གོང་འཕེལ་དུ་སྐྱེད་པའི་ཐབས་ཤ་སྟག་ལ་གོམས་པ་ཡིན་ན་འཆི་ཁ་ལ་ཁ་རེ་ཏི་ཀུ་ལ་དེ་ལྟ་བུ་བློ་ལ་འཆར་འོང་དགོས་རེད་པ་གོ། བློ་སེང་གིས་དེ་གོང་འཕེལ་རྗེས་སུ་འགྲོ་བ་ཡི་ས་འཆི་ཁ་ལ་ཁ་ཡིན་ན་དེ་འདྲ་ཅིག་བློ་ལ་འཆར་འོང་དགོས། ཨོ་དེའི་ངང་ནས་ནི། ཤི་ཐུབ་པ་བྱུང་བ་ཡིན་ན། ཤི་ཐུབ་པ་བྱུང་བ་ཡིན་ན་དེ་ལས་ལྷག་པ་ཅིག་འཕོ་བ་རྩ་ནས་ཡོད་མ་རེད། དེ་ནས་དེ་ལས་ལྷག་པ་བྱར་མེད་དེ། སྤྱོད་ལམ་ནི་སྟོན་པ་ཐུགས་རྗེ་ཅན་མྱ་ངན་ལས་འདས་སྐབས་བཞིན་དུ། སྤྱོད་ལམ་གཞོགས་གཡས་ས་ལ་ཕབ་ནས་སེང་གེའི་ཉལ་སྟངས་ཀྱིས་འཕོ་བ་སྟེ་དེ་ཙམ་གྱིས་ཀྱང་དག་ཞིང་དུ་འགྲོ་བ་ལ་ཁྱད་ཆེ། ཉལ་སྟངས་ཁོ་རང་རང་གིས་དག་ཞིང་དུ་འགྲོ་བ་ལ་ཁྱད་ཆེན་པོ་རེད། སྤྱིར་ན་སྐྱེས་བུ་ཆུང་ངུ་ལྟ་བུ་ནི་སྐྱབས་འགྲོའི་ངང་ནས་འཕོ་ལ། སྐྱེས་བུ་ཆེན་པོ་ནི་བྱང་སེམས་སྒོམ་བཞིན་དུ་འཕོ་བར་གསུངས། དེས་དག་ཞིང་དུ་འགྲོ་ལམ་མེད་སྙམ་ན་དེ་ངེས་པར་ཡོད་དེ། འཆད་ཁ་བ་འདའ་ཁར་ཉེ་གནས་ལ་མཆོད་པ། མཆོད་པ། མཆོད་པ་ལེགས་པོ་ཤོམས་དང། འཆད་ཁ་བ་ནི་དགོངས་པ་རྫོགས་ཁ་ལ་ཁ་རེ་ད་གོ་ལ་དག་ཞིང་དུ་དག་ཞིང་གི་སྣང་བ་སྐྱེ་འོང་རོ་བ་དག་ཞིང་གི་སྣང་བ་དེ་འདྲ་ཤར་འོང་དུས་ནི་ང་ཚེ་འདི་ལ་སེམས་ཅན་ཐམས་ཅད་ཀྱི་དོན་དུ་དམྱལ་བ་མནར་མེད་ནང་འགྲོ་བར་ཤོག་ཟེར་ནས་སྨོན་ལམ་བརྒྱབ་པ་རེད་ད་ང་སྨོན་ལམ་དེ་འགྲུབ་མ་སོང་གཏོར་མ་ཤོམས་ཤིག་ཟེར་མགྱོགས་པོ་ནི་གཏོར་མ་ཕུལ་ཤིག་ཟེར་བཀའ་གནང་བ་རེད་བ། ངས་སེམས་ཅན་ཐམས་ཅད་ཀྱི་དོན་དུ་མནར་མེད་དུ་འགྲོ་བར་སྨོན་པ་བྱས་ཀྱང་མི་འགྲོ་བར་འདུག་དག་ཞིང་གི་སྣང་བ་ཤར་བྱུང་གསུངས་པ་དང། དགེ་བཤེས་པུ་ཏུ་བ་ཅོ་དེ་བཞིན་དུ་མཛད་ཚུལ་སྔར་མ་སྨིན་གཉིས་ཆོས་ཆེ་བའི་ཚུལ་གཉིས་ཀ། ཕན་ཚུན་སྲས་བཟང་པོ་བཅས་པའི་དགའ་འབྲེལ་དུ་བྱས་པ་དང། གཉིས་ཀ་དེ་ནི། སྲས་བཟང་པོ་བཅས་པ་ཡི་ས་དེ་ནི་མ་སྨིན་གཉིས་པོ་དེ་དགའ་འབྲེལ་ནང་ཡང་བྱས་པ་རེད། ཡང་ལྷོ་ཁ་ཡི་བྱ་ས་ཀོ་བ་ཐེ་ཆི། ཅི་སྐྲ་སྟེ་འདས་པར་ཉེ་བ་ན། གོང་ཆེན་པ་བཞིས་སྲས་བཟང་པོ་བཅས་ཏེ་ཆོས་འཆང་སྐྱོང་བ་མ་ཤེས་པར། ལྗགས་བསྲུབས་པ་སྦྱོང་བ་ལྟར་སྲས་བཟང་ཚུལ་ཁྱད་པར་གྱི་བྱང་ཤེས་ཀྱི་སྲས་སྐྱོང་མ་ཚུལ། སྲས་སྟག་སྣ་ནི།

ཧིག་དང་ཕཊ་ལ་སོགས་པ་ག་ཚོད་མང་པོ་དེ་བྱེད་པ་ཡིན་ནའི་དག་ཞིང་དུ་སྐྱེ་གི་ཡོད་དོ་མེད་ཧ་གོ་ཡ་ཡོད་མ་རེད། དོན་ཚན་ལྔ་པ་བློ་འབྱོངས་པའི་ཚད་ནི་ཆོས་ཀུན་དགོངས་པ་གཅིག་ཏུ་འདུས་ཞེས་པ་སྟེ་བཅོམ་ལྡན་འདས་ཀྱིས་ཆོས་ཕུང་ཇི་སྙེད་ཅིག་གསུངས་པ་ཐམས་ཅད་བདག་གཅེས་འཛིན་གྱི་གཉེན་པོ་གཞུང་ཞེས་བབས་ལ་ཆོས་དང་ཆོས་མིན་པའི་སྣང་མཐའི་ཀྱང་ཉོན་མོངས་ཀྱི་གཉེན་པོར་སོང་མ་སོང་ལ་སོགས། ག་རེ་རེད་ཟེར་ན། ཆོས་ཀུན་དགོངས་པ་གཅིག་ཏུ་འདུས་ཟེར་བ་དེ། ཆོས་ཀྱི་ཕུང་པོ་ཇི་སྙེད་ཅིག་གསུངས་པ་ཚང་མ་ཐམས་ཅད་དགོངས་པ་དེ། གཅིག་ལ་འདུས་པ་རེད་ཟེར་ག་རེར་འདུས་པ་རེད་ཟེར་ན། རང་གཅེས་འཛིན་གཞོམ་པའི་ཐོག་ལ་བབས་པ་དེ་སྒང་ག་དེའི་ཁོངས་སུ་འདུས་པ་རེད། དེ་ཡིན་ཙང་བློ་སྦྱོང་སྦྱོང་སྦྱོང་བྱས་ནས་རང་གཅེས་འཛིན་དེ་བློ་ཤུགས་ཆུང་རུ་སོང་ན་དེ་ནས་བློ་སྦྱོང་འབྱོངས་པའི་ཚད་དེ་ངོ་མ་དེ་དེ་སླེབས་པ་རེད། ཚད་ངོ་མ་དེ་དེ་རེད། དེ་མ་གཏོགས་པར་བློ་སྦྱོང་བྱས་ནས་རྫུ་འཕྲུལ་དང་མངོན་ཤེས་ལ་སོགས་པ་དེ་ཚོ་ཡོད་ལ་དེ་ཧ་ལས་དེ་དེ་ཡོད་མ་རེད།

གཞན་གྱིས་དཔང་པོ་བྱས་པ་དང་རང་གིས་དཔང་པོ་བྱས་པ་དེ་ཡིན་ན་ནི་རང་གིས་དཔང་པོ་བྱས་པ་དེ་གཙོ་བོ་དེ་རེད། རང་གིས་དཔང་པོ་མ་བྱས་པ་ཡིན་ན་གཞན་གྱིས་ཁོ་ཡག་འདུག་ཁ་མི་དོ་ཁོ་ཆོས་པ་རེད་ཟེར་བསམ་རྒྱུ་དེ་ཧ་ལས་ཡོད་མ་རེད། ཕྱི་སྨིན་ལ་ནང་མ་སྨིན་པ་བསམ་གྱི་རེད། ཕྱི་ནང་གཉིས་ཀ་སྨིན་པ་དེ་ཡག་ཤོས་དེ་ཡིན་པ་རེད། བྱི་ལ་འཇབ་པའི་གཡོ་ཐབས་ཅན་དེ་ལྟ་བུ་ལ་ཆོས་གཞན་མི་ཤེས་པ་དག་གིས་བཟང་པོ་ཡི་གྲལ་དུ་འཛིན་མོད་ཟེར།

དེ་འདྲ་ཅིག་དགོས་སོ། ནང་དུའང་རང་རྒྱུད་ཉམས་ལེན་གྱིས་སྦྱངས་པའི། ཕྱི་གཙང་ནང་གཙང་བ་དགོས། བྱང་ཆུབ་སེམས་དཔའ་རྣམས་ནི་གྲགས་པ་ངན་པ་སྤང་བར་བྱ་ཞེས་པ་ལྟར་ཕྱི་ཡི་ཀུན་སྤྱོད་ཀྱང་གྲགས་པ་ངན་པའི་གཞི་རྣམས་སྤངས་ན་བཟང་སྟེ། གཙོ་བོ་རང་གིས་རང་ལ་མི་ཁྲེལ་བ་ཞིག་གལ་ཆེ་གསུང། ཡིད་བདེ་འབའ་ཞིག་རྒྱུན་དུ་བསྟེན་ཞེས་པ་ནི། འབྱོར་པ་སོགས་བྱུང་བ་རྣམས་སྤེལ་བ་དང་བསྲུང་བའི་རྣམ་རྟོག་མང་པོས་ཡིད་མི་བདེ་བ་མི་བྱེད་ཅིང་མེད་ནའང་འཚོལ། སེམས་ངལ་མེད་པར་ཡོད་པ་དག་གི་སྐྱོན་བསམས་ལ། རྐྱེན་བཟང་ངན་གང་བྱུང་ཡང་ལམ་དུ་ཁྱེར་ཤེས་པའི་ཡིད་བདེ་དང།

བློ་སྦྱོང་བའི་སྐབས་ལ་དེ་ལྟ་བུ་མི་ཡོང་བ་ཡིན་ནའི་བློ་མ་སྦྱོང་བའི་སྐབས་དེ་ལ་མི་གཞན་མ་གིས་དེ་ནས་དབྱུག་པ་གིས་བརྡེག་པ་དང་གཟས་པ་ལ་སོགས་པ་ཚུལ་བྱས་ཟིན་ན་རང་གིས་ཁོང་ཁྲོ་ཟ་བ། ཡང་ན་གཞན་གྱིས་ཚིག་ངན་སྨྲས་ཟིན་ན་རང་གིས་དེ་ནས་ཁོང་ཁྲོ་ཟ་བ་དེ་འདྲ་བྱུང་བ་ཡིན་ན་བློ་མ་སྦྱོང་བ་དེ་རེད། དཔེར་ན་རྟ་རྩལ་མཁས་པ་ཞེ་དྲག་ཡོད་པ་ཡིན་ན་སེམས་ཡེངས་ཏེ་ཡིན་ནའི་ཁོ་རྟས་གཡུག་ཐུབ་ཀྱི་མ་རེད། རྟ་རྩལ་མཁས་པ་མེད་པ་ཡིན་ནའི་སེམས་གཟབ་གཟབ་བྱས་ཏེ་གཡུག་ཐུབ་ཀྱི་མ་རེད། གཟབ་གཟབ་མ་བྱས་སྐབས་དེ་ནས་སེམས་ཡེངས་དེའི་བར་དེ་རྟ་གིས་གཡུག་པ་རེད་ཟེར་དེ་ལྟར་བྱེད་པ་རེད། དེ་ནས་སྦྱངས་པའི་ཚད་དེ་ཡིན་ན། ཡིད་གཏད་ཀྱང་མ་གཏད་ཀྱང་རུང། དུས་དང་རྣམ་པ་ཐམས་ཅད་དུ་དཔེར་ན། མི་གཞན་གྱི་ཁ་ངན་ཚིག་ངན་ལ་སོགས་པ་ཚང་མ་ཐམས་ཅད་བཟོད་ཐུབ་པར་བྱེད། འོ་དེ་ལ་བརྟེན་ནས་བཟོད་ཐུབ་པར་བྱེད་དགོས་སོ། སྦྱངས་པའི་ཚད་ནི་ལོག་པ་ཡིན་ཞེས་པ་འཆི་བ་མི་རྟག་པ་དང་ངེས་འབྱུང་གི་བློ་སྦྱངས་པའི་ཚེ། ཚེ་འདི་ཡི་སྣང་ཤས་དང་འཁོར་བའི་ཕུན་ཚོགས་ལ་ཡིད་མི་འདོད་པ་སོགས་ཡིན་པ་བཞིན་དུ་དེའི་བདག་འཛིན། བདག་གཅེས་འཛིན་ལོག་པ་ནི་བྱང་བའོ། འབྱོངས་རྟགས་ཆེན་པོ་ལྔ་ལྡན་ཡིན་ཞེས་པ། སྡུག་བསྔལ་དང་གནོད་པ་སོགས་གང་བྱུང་ཡང་ཉོན་མོངས་པས་ཡིད་མི་སྐྱོ་བ། བཟོད་ནུས་པའི་དཀའ་ཐུབ་པ་ཆེན་པོའོ། ད་འབྱོངས་རྟགས་ཆེན་པོ་ལྔ་ལྡན་ཡིན་ཟེར་དེ་ལྔ་དང་ལྡན་པ་ཅིག་དགོས་པ་རེད། སྡུག་བསྔལ་དང་གནོད་པ་ག་རེ་བྱུང་བ་ཡིན་ནའི་དེ་ནི་སེམས་སྐྱོ་བ་མེད་པར་སེམས་དེ་སྒོ་ཁྱུད་ཆུད་ནས་མ་གཏོང་བ་བྱས་ནས་བཟོད་ནུས་པའི་དཀའ་ཐུབ་པ་ཆེན་པོ་དགོས་རེད། བདག་པས་གཞན་གཅེས་པར་འཛིན་པའི་སེམས་དཔའ་ཆེན་པོའོ། སྤྱོད་ལམ་ཀུན་ཏུ་ཆོས་སྤྱོད་བཅུའི་ངང་ལས་མི་འདའ་བས་དགེ་སྦྱོང་ཆེན་པོ། སྡིག་པ་མི་དགེ་བ་ཕྲ་མོས་ཀྱང་མ་གོས་པར་ཞི་དུལ་དུ་གནས་པའི་འདུལ་འཛིན་ཆེན་པོ། ཐེག་ཆེན་གྱི་ལམ་རྣལ་མ་ལ་འབྱོར་བའི་རྣལ་འབྱོར་པ་ཆེན་པོ་དེ་ལྔ་པོ་དེ་བློ་སྦྱོང། དེ་ལྟ་བུ་བསྒོམས་པ་ལས་འོང་གསུངས། དོན་ཚན་དྲུག་པ་བློ་སྦྱོང་གི་དམ་ཚིག་ལ་བཅོ་བརྒྱད་ལས། བློ་སྦྱོང་གི་དམ་ཚིག་དང། བསླབ་བྱ་ཟེར་བྱེད་རོ་བའོ་དེ་གཉིས་པོ་དེ་ཡིན་པར་གདའ། སྤྱི་དོན་གསུམ་ལ་རྟག་ཏུ་བསླབ་ཅེས་གསུངས་པས་དང་པོ་བློ་སྦྱོང་ཁས་བླངས་དང་མི་འགལ་བ་ནི། བསླབ་རྟག་ཏུ་བསླབ་ཟེར་དེ་ཡིན་པར་དང་པོ་བློ་སྦྱོང་ཁས་བླངས་དང་མི་འགལ་བ་ཟེར། ཁས་བླངས་ག་རེ་ཡོད་རེ་ཟེར་ན་དཔེར་ན་ང་རང་ཚོ། འདུལ་བ་གི་ཁྲིམས་ཚང་མ་ཐམས་ཅད་ཁས་ལེན་ཚར་བ། དགེ་སློང་གི་ཁྲིམས་ཉིས་བརྒྱ་ལྔ་བཅུ་རྩ་གསུམ་ཁས་ལེན་ཚར་ཡིན་ས་བློ་སྦྱོང་ལ་སྙད་བཏགས་བྱས་ནས་འདུལ་བའི་གི་བསླབ་པ་ཕྲ་མོ་དེ་ཚོ་ཁྱད་གསོད་བྱེད་ཀྱི་ཡོད་མ་རེད་ཁྱད་གསོད་བྱེད་ཆོག་གི་མ་རེད། བློ་སྦྱོང་མཐོང་ཆོས་སུ་མ་ཤོར་བ་སུ་ཡིན་དུ་བློ་སྦྱོང་ལ་ཉིད་བརྟག་བྱས་ནས། རང་ལ་གཅེས་འཛིན་མེད་མདོག་ཁ་མོ་ཅིག་བྱས་བྱས་ནས་དེ་ནས། ལྷ་གནས་ས་དང་ཀླུ་གནས་ས་ལ་སོགས་པ་དེ་ཚོ་ལ་ཕོག་ཐུག་གཏོང་རྒྱུ་ཡོད་མ་རེད་དེ་ཚོ་ལས་འཛེམ་དགོས་རེད། ཤིང་གཉན་གཅོད་པ་ལ་སོགས་པ་དེ་ཚོ་བྱེད་དགོས་བ་མ་རེད། གསུམ་པ་བློ་སྦྱོང་ཡི་ཕྱོགས་རེ་བར་མ་ཤོར་བ་ནི། གཉེན་ལ་བཟོད་ཅིང་དགྲ་ལ་མི་བཟོད་པ་དང་མི་ལ་བཟོད་ཅིང་མི་མ་ཡིན་ལ་མི་བཟོད་པ་སོགས་མེད་པ་སྟེ་དེ་དག་ལ་སྤྱི་དོན་གསུམ་མོ། བློ་སྦྱོང་ཕྱོགས་རིས་སུ་མ་ཤོར་བ་སེ་དགྲ་ལ་མི་བཟོད་པ་དང་གཉེན་ལ་བཟོད་པ་དེ་ཡོང་རྒྱུ་རེད་པ་དེ་བློ་སྦྱོང་མ་བྱས་མཁན་ལ་ཡང་ཡོང་རྒྱུ་རེད་པ་དེ་ན་མི་ལ་བཟོད་ཅིང་མི་མ་ཡིན་པ་ལ་མི་བཟོད་པ་དེ་འདྲ་མ་ཡིན་པར་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་སུ་ཡིས་གནོད་པ་སྐྱེལ་མཁན་ཡོང་པ་ཡིན་ནའི་བཟོད་པ་སྒོམ་ཐུབ་པའོ་དེ་འདྲ་ཅིག་ལ་ཟེར་གྱི་མི་རེད་དེ་དག་ནི་སྤྱི་དོན་གསུམ་མོ་འདུན་པ་བསྒྱུར་ཡིན་ནས་དེ་རང་ནང་བཞིན་བྱས་སྡོད་རྒྱུ་ཡོད་མ་རེད་དེ་འདུན་པ་བསྒྱུར་དགོས་སེ་འདུན་པ་བསྒྱུར་ལ་རང་སོར་བཞག་སེ། རང་གི་རྒྱུད་ན་བྱང་སེམས་ཉེས་སྐྱོང་མེད། ཆགས་པ་དང་ཞེན་པ་ལ་ལ་སོགས་པ་དེ་ཚོ་ཡོད་ནས་ཡོད་ནས། ཕྱི་ལོགས་ལས་བློ་སྦྱོང་བྱས་པ་ཡིན་ཟེར་ནས་མངོན་གསལ་དོད་པོ་དེ་འདྲ་མི་དགོས་པ།

མི་སྤྱི་ལ་དཔེར་ན་ཞ་བོ་ཡིན་པ་ཡིན་ན་ཁྱོད་རང་ཞ་བོ་རེད་ཟེར་ནས་དེ་འདྲ་ལབ་རྒྱུ་མེད་པ་རེད་ཟེར། ཡན་ལག་ཉམས་པ་བརྗོད་མི་བྱ་ཟེར་དུས་དེ་ཟེར་བ་རེད། མིག་མེད་མཁན་དེ་འདྲ་ཡིན་ན་ཁྱོད་རང་ཞར་ར་རེད་ཟེར་ནས་དེ་འདྲ་ལབ་རྒྱུ་མེད་པ་རེད་གཞན་ཕྱོགས་གང་ཡང་མི་བསམ་མོ་ཞེས་གཞན་གྱི་སྐྱོན་གྱི་ཕྱོགས་གང་ལ་ཡང་མི་དཔྱོད་པར་རང་སྐྱོན་ལ་བརྟག་དཔྱད་བྱེད་པར་སྒུག་དེ་མིན་ཆོས་གྲོགས་དང་གྲྭ་ཚང་ཁང་ཚན་གྱི་གྲྭ་པ་སོགས་མི་གཞན་ལ་སྐྱོན་ཁོ་ན་བཙལ་ཏེ་བསྡད་ན་སྟོན་པ་སངས་རྒྱས་ལའང་སྐྱོན་མཐོང་བའི་ཆོས་ཉིད་ཡིན་ཞེས་ཟེར་དེ་ལྟར་བྱས་ན་ཁྱད་གསོད་སྐུར་འདེབས་སོགས་འཕེལ་བ་ལས།

ཐག་རིང་འགྲོ་དུས་སྐྱོན་དེ་ཙམ་ཞིག་མ་མཐོང་བར་བ། ཉོན་མོངས་གང་ཆེ་སྔོན་ལ་སྦྱང་ཞེས་རང་རྒྱུད་ལ་ཉོན་མོངས་གང་ཤས་ཆེ་བ་སྔོན་ལ་སྦྱངས་ཏེ། དེ་ཡང་འདོད་ཆགས་ཤས་ཆེ་བ་ལ་མི་སྡུག་པ་བསྒོམ་པ་སོགས་ཀྱི་གཉེན་པོ་བསྟེན་ནས་སྦྱོང་བ་ཡིན། འབྲས་བུ་རེ་བ་ཐམས་ཅད་སྤང་ཞེས་པ། དགེ་བ་ཞིག་བསྒྲུབས་པ་ན། དེ་ནས་བཟང་ལན་འོང་དུ་རེ་བ་ལྟ་བུ་དང་རྣམ་སྨིན་བཟང་པོ། འོང་དུ་རེ་བ་ལྟ་བུ་མི་བྱེད་པ་དང་དུག་ཅན་གྱི་ཟས་སྤང་ཞེས་སོགས་ནི་རིམ་པ་ལྟར་བདག་གཅེས་འཛིན་གྱི་དུག་དང་འདྲེས་པའི་དགེ་བའི་ཟས་མི་བསྟེན། དུག་ཅན་གྱི་ཟས་སྤང་སོགས་ཡིན་ཏེ་ང་རང་ཚོ།

དགེ་སྦྱོང་གི་ཆོས་བཞི་གསུངས་པ་ལྟར་གཞན་གྱིས་ཤགས་ངན་སྨྲ་བ་ལ་ལན་དུ་ཤགས་ངན་མི་འདེབས་པ་ཆོས་བཞི་ཅན་ཆུད་མི་ལྡན་ན་དགེ་སྦྱོང་དུ་མི་འགྲོ་སྟེ་དེ་དག་མཁན་སློབ་ཀྱི་མདུན་དུ་ཁས་བླངས་པར་གསུངས་སོ། དེས་ན། ཚུར་ཁྱི་རྒན་ཟེར་བ་ན་ཕར་རྐུན་མ་ཟེར་བ་ལྟ་བུ་དང། ཚུར་གཅིག་འདེབས་པ་ན་ཕར་གཉིས་འདེབས་པ་སོགས་མི་བྱེད། གཞན་ལ་གནོད་ལན་སྐྱེལ་བའི་ཕྱིར། འཕྲང་ལ་སྒུག་པ་བཞིན་གནོད་པ་བྱེད་པའི་དུས་སྐབས་སྒུག་པར་མི་བྱ། གཞན་ལ་གནོད་ལན་སྐྱེལ་བའི་ཕྱིར་དེ་ནས།

སྒུག་པར་མི་བྱེད། དེ་ཡང་ཁ་འཛུམ་གཏིང་ནག་གི་གཡོ་སྒྱུས། ཁ་ལ་འཛུམ་པ་བྱེད། གཏིང་ནག་པོ་བྱེད་དེ་འདྲ་བྱེད་རྒྱུ་མ་རེད། འཇིག་རྟེན་པའི་བློན་པོ་དག་གིས་ལེགས་པར་བརྩི་བ་དེ་ཡིན་པས་ཆོས་དང་འཇིག་རྟེན་འགལ་བ་ཡང་གནད་དེའོ། གཞན་གྱི་སྐྱོན་ཆེན་པོ། རང་གིས་ཤེས་པ་ན་མང་པོའི་དབུས་སུ་དམའ་འབེབས་པའམ་གནད་ལ་དབབ་སྟེ་སྐྱོན་མཚང་མི་བྱ། གཞན་གྱི་སྐྱོན་མང་པོ་རང་གིས་ཤེས་ཀྱི་ཡོད་ན་མི་མང་པོའི་དབུས་སུ་དམའ་འབེབས་བྱེད་པ་ལ་སོགས་པ་དང། གནད་ལ་དབབ་པ་དེ་འདྲ་བྱེད་རྒྱུ་མ་རེད་ཟེར། དེའི་ཚོས་མི་མ་ཡིན་སོགས་ཚར་གཅོད་ཕྱིར་དྲག་སྔགས་ཟློས་པ་སོགས་ཀྱང་མི་བྱེད་ཟེར། མི་མ་ཡིན་ཚར་གཅོད་པའི་ཆེད་དུ་ནི་དྲག་སྔགས་ཟློས་པ་དེ་འདྲ་ཡིན་ནའི་བློ་སྦྱོང་ཉམས་ལེན་བྱེད་མཁན་དེ་ཚོས་བྱེད་རྒྱུ་མ་རེད་ཟེར། རང་གི་མ་ཡིན་པའི་ལས་བྱེད་པ་གཡོ་ཐབས་ཀྱིས་གཞན་གྱི་སྟེང་དུ་འགེལ་བའམ། ཁག་ཉེས་སྦྱོར་བའི་ཐབས་ཀྱིས་གཞན་ལ་འགེལ་བར་མི་བྱ་སྟེ། མཛོ་ཁལ་གླང་ལ་མི་འབྱོ་ཟེར། མཛོ་ཁལ་གླང་ལ་མི་འབྱོ་ཟེར་གྱི་མཛོ་ཡི་ཁལ་དེ་མཛོ་ཁོ་རང་གིས་ཁལ་འཁུར་བ་མ་གཏོགས་གླང་གོག་གི་སྒང་ལ་ཕར་གཡོག་རྒྱུ་མ་རེད་ཅེས་པའི་རེད་པ་མཛོ་ཁལ་གླང་ལ་མི་འབྱོ་ཟེར། རང་གི་ནག་ཉེས་བྱས་བཞག་ཀྱི་དེ་རང་གཡོ་སྒྱུའི་སྒོ་ནས་མི་གཞན་ལ་ཕར་གཡོག་ཁོང་ཚོས་བྱས་པ་རེད་ཁྱེད་རང་སོ་སོ་ཡང་ཧ་མ་བཀའ་ཆད་ཅིག་བཤད་ནས་སོ་སོ་ལ་ནག་ཉེས་ཅིག་བྱུང་འགྲོ་བྱེད་ཀྱི་འདུག་ན་ང་ཡིས་བཤད་རྒྱུ་མ་བྱུང་ཁོ་ཡིས་བཤད་པ་རེད་ཟེར་ནས་མ་གཏོགས་དེ་འདྲ་ཕར་གཡོག་རྒྱུ་ཡོད་མ་རེད་ཟེར་བློ་སྦྱོང་འདི་བདག་གཅེས་འཛིན་འདུལ་བའི་ཕྱིར་ཡིན་པ་ལ་ནད་མེད་ཀྱིས་མི་གནོད་པ་དང་རྙེད་བཀུར་སྙན་གྲགས་ཀྱི་ཆེད་བྱེད་པ་སོགས་གཅེས་འཛིན་འཕེལ་རྒྱུར་བསྒོམ་པའི་གཏོ་ཆོག་ལོག་པ་ལྟར་མི་བྱ་ཟེར་གཏོ་ཆོག་མི་བྱ་ཟེར་ཆོས་རོ་བ་གཏོ་ཆོག་ལོག་པ་ཟེར། ག་རེ་བཟོ་དགོས་མིན། བློ་སྦྱོང་བསྒོམས་པ་དེ་ཡིན་ན་རང་གཅེས་འཛིན། རང་གཅེས་འཛིན་དེ་འདུལ་བའི་ཕྱིར་དུ་བློ་སྦྱོང་དེ་བསྒོམས་པ་རེད། མི་མ་ཡིན་གྱི་གནོད་པ་དང་རྙེད་བཀུར་སྙན་གྲགས་ཀྱི་ཕྱིར་བྱེད་པ་སོགས་གཅེས་འཛིན་འཕེལ་བའི་རྒྱུ་རེད། མི་མ་ཡིན་པ་གིས་མི་གནོད་པ་བྱེད་ཡས་དང། ཡང་ན་ནི་རང་ལ་རྙེད་པ་དང་སྙན་གྲགས་ལ་སོགས་པ་འོ་དེ་འདྲ་ཡོང་ཡས་ཆེད་དུ་བྱེད་པ་དེ་ཡིན་ན། དེ་ནི་གཅེས་འཛིན་འཕེལ་ཡས་ཀྱི་རྒྱུ་རེད་མ་གཏོགས་གཅེས་འཛིན་མར་ཆག་ཡས་ཀྱི་རྒྱུ་མ་རེད། དེ་ཡིན་ཙང་གཏོ་ཆོག་ལོག་པ་མི་བྱ་ཟེར་གཏོ་ཆོག་མི་བྱ་ཟེར་ཡོད་རེད་པ། ཐུན་མོང་དུ་འོང་བའི་དཀར་ཆག་ལྟ་བུ། གྱང་འབོག་རང་ལ་འོང་ཐོག་ཅེས་པའང་གཟུངས་ཤོག་དེ་རང་ལ་སྔོན་དུ་ཐོག་ཐོག་ཅེས་པའི་གྱང་གི་རྩི་མེ་ཏོག་ཟིན། ལོངས་སྤྱོད་རྩ་བ་ལ་གྱང་གི་རྩི་མེ་ཏོག་ཅེས་པ་རང་གི་རྩི་མེ་ཏོག་ཟིན་པས། ང་ཉིད་གཉིས་ལས་ནི་ལྕགས་ལ་ཐུན་མོང་བ་ཅིག་ཡོད་ན་ང་ཡི་གཡོ་སྒྱུ་བྱེད་ཅིག་ནས་སོ་སོ་ལ་ཡོང་ཐོག་ཅེས་པ་དེ་རེད་ལྕགས་ལ་ཐུན་མོང་བ་དེ་ཁོ་ལས་མ་རག་ཅིང་ང་ལས་རག་ཡང། ཨ་དེས་ཐོགས་ཤིག་ཅེས་པ་དེ་གྱང་གི་རྩི་མེ་ཏོག་ཟིན་མི་གཞན་མ་དེ་ལ་གྱང་བསྐུར་བ་དེར་བ། གྱང་གི་རྩི་མེ་ཏོག་ཟིན་སོ་སོ་འཇོག་གོ་འཇོག་གོ་ཅེས་ནས། འཇོག་གོ་འཇོག་གོ་ཅེས་ཐོགས་ཤིག་བྱེད་ཅིག་ནས་རང་ལ་ཡོང་ཐོག་ཅེས་པའི། བློ་སྦྱོང་བདག་འཛིན་གྱི་གཉེན་པོར་མི་འགྲོ་བར་གྲོགས་སུ་འགྲོ་བ་ལྟ་བུ་ལྷ་བདུད་དུ་མི་དབབ། ལྷ་བདུད་དུ་མི་དབབ་ཟེར་དེ། བློ་སྦྱོང་དེ་བདག་འཛིན་གྱི་གཉེན་པོ་ལ་སྒོམ་དགོས་རེད་མ་གཏོགས་བདག་འཛིན་གྲོགས་སུ་བྱེད་པ་ཡིན་ན་ལྷ་བདུད་དུ་བབས་པ་རེད། འོ་དེ་བྱེད་རྒྱུ་མ་རེད། རང་གི་བདེ་སྐྱིད་ཀྱི་ཕྱིར་དགྲ་རྒུད་ན། རྒུད་ན་དང་ཤི་ན་སྙམ་པ་ལྟ་བུ་སྐྱིད་ཀྱི་ཡན་ལག་ཏུ་སྡུག་མི་འཚོལ་བ་སྟེ། དེ་ལྟར་ན་དམ་ཚིག་བཅོ་བརྒྱད་པོ། རང་ཉིད་སྐྱིད་པའི་ཡན་ལག་ཏུ་གཞན་སྡུག་པ་འཚོལ་རྒྱུ་མ་རེད།

བྱང་ཆུབ་ཀྱི་སེམས་འཕེལ་བའི་རྒྱུ་ལ་འབད་པས། དཔེར་ན་ཟས་ཟ་བ་དེའི་ཚེ་ན་རང་གི་ལུས་དེ་སེམས་ཅན་ལ་བསྔོས་ཟིན་པ་ཡིན་ཙང་སེམས་ཅན་གྱི་དོན་དུ་ཟ་གི་ཡོད་གསུངས་སོ་སྙམ་དྲན་དགོས་རེད། གཞན་དུ་རིག་སྔགས་དང་བརྐྱང་བསྐུམ་སོགས་ཐམས་ཅད་ལ་དེའི་རྟེན་ནི་བྱེད་སྨན་པ་ཡིས་སྨན་གྱིས་མ་ཕན་ན་གཏར་སྲེག་བྱེད་པ་བཞིན་དུ་ན་ཚ་ཉོན་མོངས་ཀུན་གྱི་གཉེན་པོར་མཉམ་བརྗེའི་སེམས་བསྐྱེད་པོ་དེས།

བློ་ལས་སུ་རུང་བ་དང་མཐུན་རྐྱེན་གྱི་ཟས་གོས་ཚང་བ་དང་ཆོས་བྱེད་པའི་རྒྱུ་ཡི་གཙོ་བོ་གསུམ་འཛོམས་ཐོབ་པའི་སྨོན་ལམ་འདེབས་པ་དང། བླ་མ་ལ་མོས་གུས་དང་བློ་སྦྱོང་ལ་སྤྲོ་བ་དང། དྲན་ཤེས་ཀྱིས་བསླབ་བྱ་སྲུང་བ་གསུམ་ཉམས་པ་མེད་པར་བྱ། ལུས་ངག་ཡིད་གསུམ། ལུས་ངག་ཡིད་གསུམ་དལ་བར་མ་བཞག་པར་དགེ་བ་ལ་བསྐུལ། དགུ་ལོ་དྲུག་ཡོད་མི་རེད་ད་དགུ་ལོ་དྲུག་པོ་དེ། གཟུགས་ནི་སེར་པོ་འདུག་སྔར་ར་རྒྱལ་ལུང་ཞིག་གིས་རང་གི་འདྲེ་འགའ་ཞིག་ལ་ཕོངས་པ་སྦྱོང་བར་བསྐུར་ནས་ཡེས་ར། དགུ་མེད་པ་ག་རེ་ཟེར་དགའ་པོ་མེད་ཁྱེད་ཀྱིས་འདྲེ་འདའ་བྱེད་ཁྱེད་ཀྱི་གྲྭ་པ་གཉིས་ཡོད་མི་རེད་གྲྭ་པ་གཉིས་ཡོད་དེ་མི་གཅིག་ལ་ཕོངས་པ་སྦྱོང་ནས་ཕོངས་པ་སྦྱོང་དེ་འདྲེ་འདའ་ཡིན་པ་དེ་དགའ་ཁ་དྲ་མི་ཆོད་ཅེས་ནས་དགའ་བ་ཞིབ་ཅིག་དགོངས་ཡོད་མི་རེད་ཁོ་ལ་ཕོངས་པ་སྦྱོང་སོང་ཟེར

ངོ་མ་གང་ལ་ལས་ལ་བརྟགས་པ་ཅིག་བྱུང་བ་རེད་ཟེར་དགའ་བ་སྒོམ་ཡ་དང། ད་ལྟའི་མི་དང་མི་མ་ཡིན་པའི་གནོད་པ་བྱེད་ཡོད་དེ་ཡང་ད་ག་ཟེར་ཡོང་བ་མ་ཡིན་པ་སྔོན་གྱི། ཕ་རོལ་པོ་ལ་དེ་ལྟ་བུ་གནོད་པ་བྱེད་པ་ལ་བརྟེན་ནས་དེ་འདྲ་བའི་གནོད་པ་རང་ལ་ཚུར་ལས་ངན་གྱི་མཚོན་ཆ་དེ་རང་ལ་ཚུར་འཁོར་བ་རེད་ད་རེས་ཚུར་འཁོར་བ་ཡོད་ཙང་ད་ནི་ང་བུ་ལོན་ལ་མ་སོན་ན་ཁྲོ་བ་རེད་བདེ་པའི་འབྲས་བུ་ཟད་པ་རེད་སོ་སོ་ནས་མ་ཤེས་ན་དགའ་བ་བསྒོམས་པ་ཡིན་ན། བར་ཆད་ག་ཞིག་བྱུང་བ་ཡིན་ན་ཡང་བར་ཆད་བྱུང་བ་དེ་ཁོ་རང་ལམ་ལ་འགྲོ་བ་ཅིག་བྱང་ཆུབ་ཀྱི་ལམ་ལ་འགྲོ་བར་འགྱུར་བ།

པས་ཐུབ་པ། རང་གཅེས་འཛིན་ཀྱང་རང་གི་རྒྱུད་ལ་ཅིས་ཀྱང་བཙགས་སོང་ན་ཡང་ཁོ་ཡི་དབང་དུ་འགྲོ་བྱས་ནས། མི་དགེའི་བྱ་བ་མང་པོ་ཅིག་ལ་སྦྱོར་ཐུབ་སྦྱོར་འགྲོ་བ་རེད་བ། སྦྱོར་འགྲོ་གི་ཡོད་ཙང་ཁོ་ཐོག་མ་མ་སྐྱེས་གོང་ནས་བྱ་ར་བྱེད་ཐུབ་པ་ཡིན་ན་རག་ཡོད་མ་རེད། གལ་སྲིད་སྐྱེས་པ་ཡིན་ན་སྐྱེས་མ་ཐག་ནས་ལམ་སང་ཕར་ཕར་ཕུད་ཐུབ་པ་བྱེད། འོ་དེ་བྱས་པ་དེས་རྣམ་པར་སུན་འབྱིན་པའི་སྟོབས་ཟེར། སྨོན་ལམ་གྱི་སྟོབས་ཟེར་མཁན་དེ་ནི་རང་གི་དགེ་རྩ་བསགས་པ་ཚང་མ་ཚང་ཞེས་བྱང་ཆུབ་ལ་ཡར་བསྔོ་བར་བྱེད་པ་རྫོགས་པའི་བྱང་ཆུབ་ལ་ཡར་བསྔོ་བར་བྱེད་པ་དེ་ཡིན་པ་རེད། དེ་འདྲའི་སྟོབས་ལྔ་པོ་དེ་དུས་རྒྱུན་དུ་ལག་ལེན་བསྟར་ཡ་དེ་བྱས། ད་འཆི་ཁ་ལ་ཁ་ཡིན་ན་ནི་དེའི་སྐྱིད་པོ་དེ་ད་གིན་དེ་དང། གཅིག་པ་གཅིག་རྐྱང་རེད། གཅིག་པ་གཅིག་རྐྱང་ཡིན་པ་ལ། རྣམ་པར་སུན་འབྱིན་པའི་སྟོབས་ཟེར་མཁན་དེ་འཆི་ཁ་ལ་གཉེན་པོ་སྟོབས་བཞི་ཡི་སྒོ་ནས་བཤགས་པ་བྱེད་པ། དཀར་པོ་ས་བོན་གྱི་སྟོབས་ཟེར་མཁན་དེ་རང་གི་རྒྱུ་ནོར་ལ་སོགས་པ་མ་ཤི་གོང་ནས་ཕར་འགྱེད་ཚུར་འགྱེད་བྱས་ནས་ཡར་དཀོན་མཆོག་ལ་མཆོད་པ་འབུལ་དགོས། མར་ངན་སློང་ལ་སྦྱིན་པ་གཏོང་དགོས་བགོ་བཤའ་རྒྱག་དགོས་བ་ལ་སོགས་པ་བརྩི་བྱེད་བྱས་ནས་གང་ལ་ཡང་ཆགས་ཞེན་མེད་པ་ཞིག་བྱེད་པ་དེ་ཡག་ཤོས་དེ་ཡིན་པ་རེད། རང་གིས་ཤི་ཚར་ཟིན་ན་གཞན་གྱིས་དེ་འདྲ་བྱས་པ་ཡིན་ན་དེ་ཙམ་གྱིས་ཕན་པ་ཡོད་མ་རེད་བ། འོ་དེ་ཡིས་དེ་ལྟ་བུ་དེ་ནི། དེ་བྱས་བྱས་ནས་འཕོ་བ་དེ་དེའི་ཐོག་ཏུ་ནི། ཤི་འཕོ་བ་ལ་སོགས་པ་དེ་ཚོ་བྱུང་ཐུབ་པ་ཡིན་ན་འཕོ་བ་ཡིན་ན་རབ་རབ་དེ་རེད། ཤི་རེ་ཧིཀ་དང་ཕཊ་ལ་སོགས་པ་དེ་ལྟ་བུ་མེད་པ་ཡིན་ན་ཡང་དེ་ལྟ་བུ་བྱང་ཆུབ་ཀྱི་སེམས་ཉིད་སྒོམ་བཞིན་པའི་སྒོ་ནས། སེམས་ཀྱི་འཕེན་པ་དེ་གཏོང་བཞིན་པའི་སྒོ་ནས་དེ་ནི་འཆི་འཕོ་ཐུབ་པ་ཡིན་ན། བར་ཤེད་དུ་ཅིས་མ་བྱས་ཏེ་དེང་སང་ཆོས་ནི་མེད་པ་རེད། དགེ་བཤེས་འཆད་ཁ་བ་ལྟ་བུ་ནི་སྨོན་ལམ་རྒྱག་དུས་ཁོ་ལ་དམྱལ་བ་ནང་འགྲོ་བར་ཤོག་ཟེར་སྨོན་ལམ་རྒྱག་གོ། ཤི་ཁ་ལ་ཁ་རེད་དུས་ཁོ་ལ་དག་ཞིང་གི་སྣང་བ་ལ་སོགས་པ་དེ་འདྲ་ཤར་བ་དེ་འདྲ་བྱུང་བ་རེད། དེ་ཡིན་ཙང་ངེས་པར་དུ་ཡང་ནི་ང་ཚོ་དེ་ཡི་ཐོག་ནས་འོང་ཐུབ་པ་དང་དེ་འདྲ་བྱུང་བ་ཡིན་ན་ཡག་རེད་ཟེར་ད་བློ་སྦྱོང་གི་དམ་ཚིག་དེ་དམ་ཚིག་བཅོ་བརྒྱད་བྱེད་དམ་ཚིག་བཅོ་བརྒྱད་བྱེད་ཨ་ནི་བསླབ་བྱ་དེ་ལ་བསླབ་བྱ་ཉི་ཤུ་རྩ་གཉིས་བྱེད་ཨ་ནི་བློ་འབྱོངས་པའི་ཚད་ཟེར་མཁན་དེ་ཡེངས་དང་མ་ཡེངས་གནས་སྐབས་ཐམས་ཅད་དུ་བློ་སྦྱོང་ཐུབ་པར་བྱེད་ཐ་མ་དགེ་བཤེས་དགེ་བཤེས་གླང་རི་ཐང་པ་དགེ་བཤེས་གླང་རི་ཐང་པ་ཆོས་གསུང་བའི་སྐབས་དེ་ལ་ཨ་ནི་བུད་མེད་ཅིག་གིས་བུད་མེད་ཅིག་ནི་རང་གི་ག་རེ་ཟེར་དགོས་ཡིན་ན་ཕྲུ་གུ་སྐྱེས་ནས་གོ་མ་ཆོད་ནས།

སྔོན་འགྲོ་ཀུན་སློང་མཆོད་པ་རྡོ་བརྫུས་གཏོང་བ་སྔོན་དུ་ཇི་ལྟར་གསུངས། ཨ་སི་ཏི་ཀུ་ལ་ནག་ཚོགས་བཀའ་བརྒྱུད་པ་བརྒྱད་དེར་བ། རྫོགས་སི་ཏི་ཀུ་ལ་སྙེ་མར་བ། དབུ་མ་སི་ཏི་དགེ་སློབ་པར་བ། སྤྱི་རྫོགས་སི། དགེ་སློབ་པ་ལ་དབུ་མ་དང་སྤྱི་རྫོགས་སི་རྣམས་དེ་ཚོ་དགེ་སློབ་པ་ལ་ཟེར་བར་བ། དེ་ཚོ་གར་དགོངས་ཀྱི་ཡིན་ནའི་བྱང་ཆུབ་ཀྱི་སེམས་དེ་ཡོད་ཅེས་ནི་དགོངས་པ་ཡིན་ན། སངས་རྒྱས་ཀྱི་གོ་བ་ལ་ངེད་ཅང་སེམས་འགྲོ་གི་མ་རེད། ཐེག་ཆེན་གྱི་སྒོར་ཚུད་པ་ཙམ་ཡང་མི་འབྱུང་ལ། དེས་ན་སེམས་དེ་ལ་ཐམས་ཅད་ཀྱིས་ཉམས་ལེན་གྱི་མཐིལ་དུ་བྱེད་དགོས་ཏེ། སངས་རྒྱས་ཀྱིས་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ཀྱིས་བསྐལ་པ་མང་པོར་གཟིགས་ཀྱང་དེ་ལས་ལྷག་པའི་ཐབས་དང་དེ་མིན་པའི་ལམ་གྱི་འཇུག་སྒོ་གཞན་མ་གཟིགས་པ་ཡིན་གསུངས་གཉིས་པ་སེམས་བསྐྱེད་ནས་སྤྱོད་པ་ལ་སློབ་ཚུལ་ལ་དེ་ལྟར་སེམས་བསྐྱེད་པའི་འོག་ཏུ་དཔེར་ན་དེ་ནི་རྒྱ་གར་དུ་འགྲོ་མི་དེས་འགྲོ་བའི་བྱ་བ་ལ་མ་ཞུགས་ན་མི་སླེབ་པ་བཞིན་དུ་སེམས་བསྐྱེད་པ་ཙམ་གྱིས་མི་ཆོག་པར་སྤྱོད་པ་ལ་སློབ་དགོས།

དེ་ཡང་རྒྱལ་བའི་ཆོས་གཟུགས་ཀྱི་སྐུ་གཉིས་ཐོབ་པར་བྱེད་པ་ལ་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་གཉིས་ཟུང་འབྲེལ་དུ་གསོལ་ཅིག། ཐོག་ཤེལ་ཡར་མར་བཀྲ་བའི་ལྷོག་པ་དགུ་ལ་རྒྱ་སེར་གྱི་སྤྱོད་པ་ལ་བསྡུ་ན་ཐབས་ཤེས་གཉིས་སུ་བསྡུ་ཞེས་ཟེར། ད་དེ་ཡི་སར་རྒྱལ་སྲས་སྤྱོད་པ་ལ་ངེས་པར་དུ་སློབ་དགོས་རེད། རྒྱལ་སྲས་སྤྱོད་པ་ལ་མ་བསླབས་ན་སེམས་བསྐྱེད་པ་ཙམ་གྱིས་སངས་རྒྱས་ཀྱི་གོ་འཕང་ལ་སླེབས་ཐུབ་པ་མ་རེད། རྒྱལ་སྲས་སྤྱོད་པ་ལ་སློབ་དགོས་ན་རྒྱལ་སྲས་སྤྱོད་པ་དེ་ག་ཚོད་ཡོད་ཟེར་ན་ཐབས་ཤེས་གཉིས་སུ་བསྡུས་པ་རེད། ཐབས་དང་ཤེས་རབ་གཉིས་སུ་བསྡུས་པ་རེད། དེ་ཡི་ཐབས་ནི་ཕར་ཕྱིན་དང་པོ་ལྔ་དང་ཤེས་རབ་ནི་ཕར་ཕྱིན་ཐ་མ་ལྷག་མཐོང་དུ་བསྡུས་དེ་ནས་གསུམ་པ་སེམས་བསྐྱེད་ནས་རྒྱལ་སྲས་སྤྱོད་པ་ལ་སློབ་ཚུལ་བཤད་པ་ལ་གཉིས།

དཔེ་ཆ་དེ་ནི་དཔེ་ཆ་ཅི་ཙམ་ཞིག་བལྟས་པ་དེའི་ཟང་ཟིང་སྦྱིན་པར་གཏོང་མི་ནུས་ན་སྔོན་ཚངས་པ་དང་བརྒྱ་བྱིན་འཁོར་སྒྱུར་སོགས་ཚུལ་གྱི་སྙིང་པོ་གང་ཡང་མ་ལོན། རྣམ་སྨིན་ལ་མི་རེ་བས་གཏོང་དགོས་ཟེར། ང་རང་ཚངས་པ་དང་བརྒྱ་བྱིན་དང་འཁོར་ལོས་སྒྱུར་བའི་རྒྱལ་པོ་ལ་སོགས་པས་ང་རང་ཚོས་སྐྱེ་བ་མང་པོ་ལེན་ཚར་རེད་དེ། དེ་ཡི་ཚེ་ན། འཛམ་བུ་གླིང་གི་རྒྱུ་ནོར་ཚང་མ་བཏང་ཀྱང་རང་ལ་དབང་བ་དེ་འདྲ་བྱུང་བ་རེད་འདུག་གཏོང་མ་བྲ་གི་བྱས་ནས། གཏོང་མ་བྲ་ནས་རང་ཉིད་ཤི་ནས་ཤི་ཚར་སོང་ན་རང་ལ་གང་ལས་གང་ཡང་ཕན་ཡང་མེད་པར་བ་དེ་ཕན་ཡང་མེད་པར་བསམ་བློ་བཏང་ཕྱིན་ད་ལྟ། སེར་སྣ་བྱེད་ཀྱི་འདུག་ན་གཉེན་པོ་དེ་སོང་བྱས་ནས་ནི་གཏོང་དགོས་རེད། དེ་ཡང་གཏོང་བ་དེ་ལ་ལན་དང་རྣམ་སྨིན་ལ་མི་རེ་བ་བྱས་ནས་གཏོང་དགོས་རེད། ལན་ཟེར་མཁན་དེ་དཔེར་ན་ང་རང་ཚོ་ཁོ་ལ་དེ་ལྟ་བུ་ཅིག་བྱིན་ནས་ཁོ་ལ་ནི་འཕྲུལ་ཆས་ཁྱེར་ནུ་ཟེར་འདྲ་མོ་ཐག། ཚུར་ཡག་ཅིག་བྱེད་མི་ཡོང་བསམ་བསམ་འདྲ་མོ་བྱེད་པ་དེ་ལ་ལན་ཟེར་བ་རེད། རྣམ་སྨིན་ཟེར་མཁན་དེ་དེ་ལྟ་བུ་བགྱིས་པ་གཏོང་བ་ལ་དེ་ནི་ང་ལ་ཚེ་ཕྱི་མ་ཅིག་འབྲས་བུ་ཅིག་ལོངས་སྤྱོད་ཅིག་སྨིན་མི་ཡོང། ལོངས་སྤྱོད་ཅིག་སྨིན་པར་སོང་སོང་དྲན་པ་དེ་རྣམ་སྨིན་ལ་རེ་བ་བྱེད་པ་དེ་རེད།

གཙང་མ་ཕྲན་བུ་རེ་ཙམ་བགྱིས་པ་ཡི་ཕྱིར་སྦྱིན་པའི་ཕར་ཕྱིན་གྱི་ཉམས་ལེན་གྱི་རྒྱལ་སྲས་ཀྱི་སྤྱོད་པར་འགྲོའོ། དེ་ལྟ་བུ་དེ་ནི།